ཆགས་ནུས་ཡོད་ཡ་དེ་ནི་མི་འགའ་གཉིས་ར་ལུག་ཚོ་གཉིས་རང་མི་འགའ་གཉིས་གཉིས་སུ་ཕ་དེ་ནི་ཨོ་དེ་ན་ཁོ་དེ་ན་ལུང་པའི་ནང་ནས་གཅིག་གཅིག་གཉིས་མ་གཅིག་མ་ཚ་ནི་མི་ནི་གཅིག་གི་མཐའ་རྒྱུག་ག་མ་ནག་ཡང་འཇམ་པའི་ལུང་པའི་ཧ་དེ་ནི་ཨོ་དེ་དེ་ན་རུ་བརྒྱ་བྱིན་ལས་ནང་ནང་མོ་ཟླ་བ་བཞི་པ་ཚུགས་པ་བརྒྱ་ནང་ཡ་ལྔ་པ་ཚུགས་པ་བརྒྱ་ནང་དགུན་ལུང་དུ་བཞི་པ་བཞི་པའི་བཅོ་ལྔ་ཞིག་ཚུགས་པ་མ་ནི་བརྒྱ་བཅོ་ག་མ་ནག་ལེ་བཞི་པའི་བཅོ་ལྔ་ཚུགས་པ་དགུན་ལུང་ན་ཁོ་ལ་འདི་བྱེད་དེ་ནི་ཡང་ཡོད་རེ་རང་རང་ལོག་ཙང་ཅི

ཅི་ཟེར་བྱས་ནས་ད་ཅང་ཙག་ཞིག་འཕངས་ན་སྙིང་རྗེ་ཡིག་ཚོར་དེ་ནས་ཁོ་ཚེག་ཆེ་རིག་ད་ད་སང་ང་རང་ད་ཅིང་ཅང་ཚོར་ར་མེད་རག་ན་ནི་སྐྱིད་པོ་ཚོར་ར་ལེ་དོ་ན་སྐྱིད་པོ་ཚོར་ར་རག་ཡ་རུ་ན་ད་གངས་སྤང་ཆུ་མིག་ང་རི་རི་ཡང་རྒྱ་རི་མ་རྡི་མང་ཚེ་ད་ལི་མེན་ཏོག་སྤང་ཆུ་དེ་ན་རྒྱ་ཆེ་ར་ར་རུག་ད་ངན་པོ་ཆ་བྱ་ར་པ་ང་རང་ད་ཚོར་ར་མེད་རག་ལི། ག་ས། ད་བདག་སང་ང་ད་མི་མང་ཚང་མ་མང་ཁྱ་དེ་ནས་ཡིད་ཚོགས་སི་ར་ལུག་ཚོ་ཅི་སི་ལ་སྒུན་འཕངས་སི་ཏེ་དེ་ནས་ཀུ་ལི་བུ་ལི་ཡ་ཞིག་ཡོ་འདུག་པ་དེ་ཡིན་ན་ཅི་མོ་ལེན་དེ་ཡོ་ལི།

དེ་ནས་སྤྲུལ་ཞིག་ལས་བ་ཅིག་དང་ང་ཚོ་སྤྲུལ་རང་ང་ཉིད་ཁ་ར་མ་ཟི་བིན་ཁྱོད་རང་ཉིད་ཡ་ནག་ཉི་མ་ཡི་ཁམས་པ་ཁའི་རོ་རྒྱོད་རེ་བ་རུ་ཟིན་དེ་ནས་ང་ཡང་སྤྲུལ་ཉིད་ཀྱི་ཕི་ཏོ་ར་མ་ལོག་སྟེ་ཁྱོང་ཙང་ནས་དེ་ནས་ཁོ་ཅང་ཟེར་ལ་མེད་མཁན་སོང་དེ་ནས་ཁམས་པ་སྤྲུལ་བའི་བློན་ཁ་ལྷིན་ང་ནི་ཅི་བྱིན་ལ་ཡིད་ཙམ་ཁོ་ཨ་ཡིས་ཙང་ར་ལུག་མ་ཨ་མ་ནི་ཉེ་མི་ཀག་དེ་ནང་ན་པ་དེ་རེ་ཕ་ངུར་མང་དང་ཕྱི་ནང་ཚང་མ་ཕྱི་འདི་དོན་ཡ་ཅང་མེད་ད་ཅི་བྱེད་ཡང་ན་ནས

མིའི་ཁམས་པ་ནི་གཅིག་ཀྱང་མ་སླེབ་སྨོན་ལམ་ད་ག་ན་ང་ཡོད་དེ་གཏིང་མ་ཟུག་དེ་ཡང་གྲོང་རོགས་རེ་རེ་མི་ཡི་གོ་དེ་ནས་རྒྱ་ལྷག་བསམ་དེ་ནས་མ་བསམ་ད་ཁོང་ཁྲོ་རེ་ཚེ་ལྷ་ཁོང་ཁྲོ་རེ་བྱས་ན་མི་འདྲ་ཞིག་བྱ་ཞིག་ན་སེམས་པ་ཁོ་རང་མི་འདྲ་ཞིག་བཟོ་རེ་དེ་ནས་དབྱི་ཁོ་རང་ར་ལུག་ཚང་མ་ད་ཅི་བྱིན་བསམ་ག་འཇུག་དེ་ཟུག

གལ་སྲིད། ད་ཨེ་ན་ཉེ་རང་ར་མ་སུམ་བརྒྱ་ཐལ་གྱི་ཡོད་མི་འདུག་ར་ལུག་ཁ་ལ། ཨོ་ལེ། དེ་ཚང་མ་ཉེ་རང། མ་ལ་རེ་ནང་རེ་རེ་ཤེས་ས་ད་ཀོག་གི་ཡོད། རེ་རེ་ནང་རེ་རེ། ཡ་མིང་འབོར་ད་ད་ཀོག་གི་ཡོད། མིང་འབོར་ད་ལེ་ར་མ་ཚང་མ་མིང་འབོར་ན་ད་རེ་རེའུ་ད་རང་མཉམ་པོ་ར་མ་ད་ཁོ་རང་ར་མ་བ་ནས་ནང་མིང་ངོ་འགག་ལེ་འབོ་ལུས་ཁམས་གོ་ཅག་ཅག་ཨི་ར་མི་ཨི་ནི་ར་མ་ཁ་བཙུགས་ཤིག་རང་བཙུགས་ཤིག་འདུག་དེ་ན་ཚང་མི་ན་ཁོ་རང་ན་ང་གཞན་མ་དག་པ་ལ་ང་ན་ནི་མིན